ཉེར་གཅིག་པ། མེ་ཏོག་པད་མའི་རྫིང་བུ་ཞིག། ཕྲུ་གུ་ཚོ་རང་ཁྱིམ་དུ་ལོག་རྗེས་བཅོམ་ལྡན་འདས་ཀྱིས་ཕེབས་སྒོམ་གནང་ཞིང། ན་བཟའ་ཡར་བརྫེས་ཏེ་གཙང་པོ་འཕྲེད་ཀྱིས་བཅད་ནས། འབྲས་ཞིང་གཉིས་ཀྱི་བར་ན་རྐང་ལམ་ཕྲ་མོ་ཞིག་ཡོད་པ་དེ་བརྒྱུད་ནས། རྣམ་ཀུན་ཐུགས་མཉེས་ཤོས་གནང་ས། མེ་ཏོག་པད་མའི་རྫིང་བུའི་ཁར། ཤིང་མཛེས་སྡུག་ཡིད་དུ་འོང་བའི་མེ་ཏོག་པད་མ་རྣམས་ལ་ཞིབ་གཟིགས་གནང། དེ་ལྟར་ཁོང་གིས་མེ་ཏོག་པད་མའི་སྡོང་པོ་དང་ལོ་འདབ་མེ་ཏོག་སོགས་མདོར་ན་རིམ་པ་མི་འདྲ་བའི་མེ་ཏོག་པད་མའི་འཚར་ལོངས་ཀྱི་བརྒྱུད་རིམ་སྐོར་ལ་ཞིབ་གཟིགས་ཀྱིས་ཐུགས་བསམ་བཞེས། མེ་ཏོག་པད་མའི་རྩ་བ་ནི་ཆུ་འདམ་གྱི་འོག་ཏུ་ཟུག་ཅིང། སྡོང་པོའི་ཆ་ཤས་འགའ་ཆུ་སྟེང་དུ་སླེབས་མེད་ལ། ཆ་ཤས་འགའ་རེ་ནི་ཆུ་ཡི་སྟེང་དུ་མངོན་གསལ་གྱིས་ཐོན་འདུག་ན་ཡང་ད་དུང་ལོ་འདབ་སོགས་སྐུམ་དྲིལ་གྱིས་དམ་དུ་བསྡམས་ཏེ་ཁ་ཕྱེ་ཐུབ་མེད། ཞལ་ཁ་མ་ཕྱེས་པའི་མེ་ཏོག་པད་མའི་ཐེའུའང་འདུག་ལ། མེ་ཏོག་བཞད་པ་ལ་མངོན་དུ་ཕྱོགས་པའི་ལོ་འདབ་ཀྱང་ཡོད་པ་མ་ཟད། བཀྲག་མདངས་རྣམ་པར་རྒྱས་ཤིང་ཞལ་ཁ་ཡོངས་སུ་ཕྱེས་པའི་མེ་ཏོག་པད་མ་ཡང་ཧ་ཅང་མང། ད་དུང། ལོ་འདབ་འཐོར་བའི་ཤུལ་དུ། ས་བོན་གྱི་གང་བུ་མངོན་པ་ཡང། མི་ཉུང་བ་ཞིག་འདུག་ལ། མེ་ཏོག་པད་མ་དཀར་པོ་དང་སྔོན་པོ་ཟིང་སྐྱ་སོགས་ཀྱང་འདུག། དེ་ནས་བཅོམ་ལྡན་འདས་ཀྱིས་འགྲོ་བ་མི་དང་མེ་ཏོག་པད་མ་གཉིས་ཀྱི་དབར། མི་འདྲ་བའི་ཁྱད་པར་ཆེན་པོ་མེད་པར་དགོངས་པ་སྟེ། མི་སུ་ཞིག་ཡིན་ཡང། སོ་སོ་རང་ཉིད་ལ་ཐུན་མིན་རང་བྱུང་གི་གཤིས་ཀ་མི་འདྲ་བ་རེ་ཡོད་པ་ནི། དཔེར་ན། ལྷས་བྱིན་ཀུན་དགའ་བོ་དང་མི་འདྲ་ཞིང། གྲགས་འཛིན་མ་ཡང་བཙུན་མོ་བདུད་རྩི་མ་དང་ག་ལ་འདྲ། དེ་བཞིན་ལེགས་སྐྱེས་མ་ཡང་བུ་མོ་བ་ལ་དང་མི་འདྲ་བ་སོགས། མདོར་ན་འགྲོ་བ་མིའི་ཁྲོད་དུ་སོ་སོའི་གཤིས་ཀ་དང་བཟང་སྤྱོད། རིག་རྩལ་དང་ནུས་སྟོབས་སོགས་ལ་མི་འདྲ་བའི་ཁྱད་པར་ཆེ། བཅོམ་ལྡན་འདས་ཀྱིས་གསར་དུ་རྙེད་པའི་ཐར་ལམ་དེ་ནི། འགྲོ་བ་རིགས་མི་འདྲ་བའི་ཁམས་དང་མོས་པར་རན་པའི་ཐབས་ལམ་སྣ་ཚོགས་ཀྱི་སྒོ་ནས་གསལ་འགྲེལ་ཞུ་དགོས་པའི་ལམ་བུ་ཞིག་རེད། བཅོམ་ལྡན་འདས་ཀྱི་དགོངས་པར། ཁོ་བོས་གྲོང་གསེབ་ཀྱི་ཕྲུ་གུ་དེ་ཚོར་གསུང་ཆོས་གནང་རྒྱུ་ནི་ཅི་འདྲའི་སྤྲོ་སྣང་ལྡན་ཞིང་ཉམས་དགའ་བ་ཞིག་ཡིན་ན་ཡང། དེ་ནི་ཁོ་བོས་ཕྲུ་གུ་ཚོར་འགལ་འབྲེལ་མེད་པའི་ཐབས་ལམ་སྟབས་བདེ་ཞིག་གི་ཐོག་ནས་བཤད་ཐུབ་པའི་རྒྱུ་མཚན་གྱིས་ཡིན་སྙམ་དུ་དགོངས་སོ། སློབ་ཁྲིད་ཀྱི་ཐབས་ལམ་མི་འདྲ་བ་ཁག་ནི་ཁམས་དང་མོས་པ་མི་འདྲ་བའི་སྐྱེ་བོ་རྣམས། གདམས་པའི་གོ་དོན་རྟོགས་པའི་ཁྱད་ཆོས་ཀྱི་ཁང་བཟང་དུ་འཛུལ་སའི་སྒོ་ཆེན་མི་འདྲ་བ་དག་དང་འདྲ་བ་སྟེ། ཆོས་ཀྱི་འཇུག་སྒོ་བསྐྲུན་རྒྱུ་ནི་མི་མང་དང་དངོས་སུ་གདོང་ཐུག་སྟེ་འབྲེལ་འདྲིས་བྱས་པ་ལས་བྱུང་བའི་འབྲས་བུ་ཞིག་ཡིན་པ་ལས། བྱང་ཆུབ་ཤིང་དྲུང་དུ་འབད་བརྩོན་ལ་ལྟོས་མི་དགོས་པར། རྫུ་འཕྲུལ་ལམ་རང་བྱུང་གི་ཐབས་ལམ་ཞིག་ལེན་རྒྱུ་ག་ལ་ཡོད། དེར་བརྟེན་སངས་རྒྱས་བཅོམ་ལྡན་འདས་ཀྱིས། ཆོས་ཀྱི་འཁོར་ལོ་བསྐོར་ཏེ་ཐར་པའི་ས་བོན་བསྐྲུན་རྒྱུ་ནི་ངེས་པར་སྤྱི་ཚོགས་ཁྲོད་ཕེབས་ནས་སྒྲུབ་དགོས་པའི་གནད་དམ་པར་གཟིགས། དེ་དུས་ཁོང་སངས་རྒྱས་ཏེ་ཞག་ཞེ་དགུ་ལོན་ཟིན་སྟབས། ད་ནི་ལྟེང་རྒྱས་ཀྱི་ཡུལ་དང་ཞལ་གྱེས་རྒྱུའི་དུས་ལ་སླེབས་སོ། དེ་ནས་བཅོམ་ལྡན་འདས་ཀྱིས་ཆུ་བོ་ནེ་རན་ཛཱ་ནའི་ཉེ་འདབས་ཀྱི་བསིལ་གྲིབ་ལྡན་པའི་ནགས་ཀླུང་དང། བྱང་ཆུབ་ལྗོན་ཤིང། དེ་བཞིན་ཕྲུ་གུ་རྣམས་དང་ཞལ་གྱེས་ཏེ་ཕྱི་ཉིན་ཞོགས་པར་ཡུལ་ལྟེང་རྒྱས་ནས་བྱོན་རྒྱུའི་ཐུགས་ཐག་བཅད། ཁོང་ལ་སློབ་དཔོན་ཆེན་པོ་རིང་འཕུར་དང་ལྷག་སྤྱོད་རྣམ་གཉིས་ཀྱིས་རིང་པོར་མི་ཐོགས་པར་བྱང་ཆུབ་མངོན་དུ་བྱེད་ཐུབ་པའི་ཡིད་ཆེས་ཡོད་སྟབས། ཁོང་གི་དགོངས་པར་ཐོག་མར་སློབ་དཔོན་ཁོང་གཉིས་བཙལ་ཏེ་ཁོང་རྣམ་གཉིས་ལ་ཕྱག་རོགས་ཞུས་རྗེས། དཀའ་ཐུབ་ཀྱི་སྤྱོད་པ་ཉམས་སུ་ལེན་རོགས་ཀྱི་མཆེད་གྲོགས་ལྔ་པོ་འཚོལ་རྒྱུ་དང། དེ་ནས། ཕྱིར་རྒྱལ་པོའི་ཁབ་ཏུ་སོང་ནས་རྒྱལ་པོ་གཟུགས་ཅན་སྙིང་པོར་མཇལ་དགོས་སྙམ་དུ་དགོངས་སོ། ཕྱི་ཉིན་ཞོགས་པར་བཅོམ་ལྡན་འདས་ཀྱིས་ན་བཟའ་གསར་པ་མནབས་ནས། ཞོགས་པའི་ན་བུན་འཐིབས་པའི་བསིལ་རླུང་ཁྲོད། ལྟེང་རྒྱས་ཀྱི་གྲོང་གསེབ་ཏུ་ཞབས་ཐང་ལ་བྱོན་ཏེ། མ་ཧེ་འཚོ་སྐྱོང་མཁན་གྱི་ཁྱེའུ་བཀྲ་ཤིས་ཀྱི་སྡོད་ཁང་དུ་ཕེབས་ནས། ཁོ་དང་ཁོའི་ནང་མི་བཅས་ལ། ད་ནི་ཁོ་བོ་གནས་འདི་ནས་ཞལ་གྱེས་ཏེ། འབྱོན་པའི་དུས་ལ་བབ་བོ་གསུངས་ཏེ་ཕྲུ་གུ་ཚང་མའི་མགོར། དལ་བུས་ཕྱག་གིས་བྱིལ་བྱིལ་གནང། དེ་ནས་ཁོང་ཚོ་ལེགས་སྐྱེས་མའི་ཁྱིམ་དུ་ཕེབས་པར། སྲས་མོ་གནས་ཚུལ་དེ་གོ་བས་མིག་ཟུང་ནས་མཆི་མ་དབང་མེད་དུ་ཤོར། དེ་ཙམ་ན་བཅོམ་ལྡན་འདས་ཀྱིས་སྨྲས་པ། ངས་རང་ཉིད་ཀྱི་འགན་འཁྲི་མཐའ་འཁྱོངས་ཞུ་ཆེད་ང་ངེས་པར་འདི་ནས་འགྲོ་དགོས། འོན་ཀྱང་ང་ལ་གོ་སྐབས་ནམ་ཐོབ་པ་ན་ཕྱིར་ལོག་སྟེ་ཁྱེད་ཚོར་ལྟ་སྐོར་ཐུག་འཕྲད་དུ་ཡོང་རྒྱུའི་ཁས་ལེན་བྱས་ཆོག། ཁྱེད་ཅག་ཕྲུ་གུ་ཚོས་ང་ལ་རླབས་ཆེན་གྱི་རོགས་རམ་གནང་བྱུང་བས་ཁྱེད་ཅག་ནི་ང་ལ་མཚོན་ན་ཧ་ཅང་བཀའ་དྲིན་ཆེན་པོ་ཡིན། ངས་ཁྱེད་ཅག་ལ་གང་ཞིག་བསྟན་པའི་བསླབ་བྱ་དག་ཉམས་ལེན་བྱེད་རྒྱུ་མ་བརྗེད་པར་གྱིས་དང། ཐབས་ལམ་དེ་ཡི་ཐོག་ནས་དུས་ནམ་ཡིན་ཡང་ང་ཚོའི་བར་དུ་རྒྱང་ཐག་མི་ཤོར་བ་ཡིན། ཡ། ལེགས་སྐྱེས་མ། ད་ཁྱེད་ཀྱིས་མིག་ཆུ་ཕྱིས་ཏེ་ང་ལ་འཛུམ་ཞིག་སྟོན་དང་ཞེས་གསུངས། ལེགས་སྐྱེས་མས་མོ་རང་གི་ས་རིའི་སྣེ་མོས་མིག་ཟུང་གི་མཆི་མ་ཕྱིས་ཏེ་བཅོམ་ལྡན་འདས་ལ་འཛུམ་མདངས་སྟོན་ཅི་ཐུབ་ཞུས། དེ་ནས་བཅོམ་ལྡན་འདས་ཕྲུ་གུ་རྣམས་དང་ལྷན་ཅིག་གྲོང་གསེབ་ཀྱི་མཐའ་བར་དུ་འབྱོན་བཞིན་པའི་སྐབས་དེར། ཁོང་གིས་ལོ་ན་གཞོན་པའི་དཀའ་ཐུབ་པ་ཞིག་ཁོང་ཚོར་ཞལ་བལྟས་ཏེ། ཕེབས་ཡོང་བ་གཟིགས་པས་བཅོམ་ལྡན་འདས་ཀྱིས་ཞལ་ཕྱིར་འཁོར་ཏེ་ཕྲུ་གུ་ཚོར། ད་སྐྱེལ་མ་བྱེད་མི་དགོས་ག་ལེར་བཞུགས་ཞེས་གསུངས། དཀའ་ཐུབ་པ་དེས་ལག་གཉིས་ཐལ་མོ་སྦྱར་ཏེ་བཅོམ་ལྡན་འདས་ལ་འཚམས་འདྲི་ཞུས་ཤིང། ཡ་མཚར་བའམ་ཤེས་འདོད་ཞུགས་པའི་ཟོལ་གྱིས་ཁོང་ལ་ཞིབ་ཏུ་བལྟས་ཏེ་ཡུད་ཙམ་རྗེས་དཀའ་ཐུབ་ན་རེ། བཙུན་པ་ལགས། ངའི་མཐོང་སྣང་ལ་ཁྱེད་ནི་ཆེས་ཁྱད་དུ་འཕགས་པའི་འཛུམ་མདངས་ཤིག་དང་ཞི་བདེའི་འོད་སྣང་ཞིག་གིས་བརྒྱན་འདུག། ཁྱེད་ཀྱི་མཚན་ལ་ཅི་ཟེར། ཁྱེད་ཀྱི་སློབ་དཔོན་སུ་ཡིན་ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། ངའི་མིང་ལ་གཽ་ཏམ་དོན་གྲུབ་ཟེར། དེ་སྔོན་ཁོ་བོས་སློབ་དཔོན་མི་ཉུང་བ་ཞིག་གི་དྲུང་ནས་སློབ་ཁྲིད་ཞུས་མྱོང་ཡང་ད་ལྟའི་སྐབས་ང་ལ་སློབ་དཔོན་གཅིག་ཀྱང་མེད། འོ་ན་ཁྱེད་ཀྱི་མཚན་ལ་ཅི་ཟེར་ས་ཕྱོགས་གང་ནས་ཕེབས་ཞེས་གསུངས་པ་ན། དཀའ་ཐུབ་པ་དེ་ན་རེ། ངའི་མིང་ལ་ཉེར་འགྲོ་ཞུ་གི་ཡོད། ང་ཉེ་བའི་ཆར་སློབ་དཔོན་ཆེན་མོ་ལྷག་སྤྱོད་ཀྱི་ཆོས་སྡེ་ནས་འོང་བ་ཡིན་ཞེས་ཞུས་པར། བཅོམ་ལྡན་འདས་ཀྱིས། འོ་ན་ལྷག་སྤྱོད་སྐུ་གཟུགས་བདེ་པོ་ཡིན་ནམ་ཞེས་བཀའ་འདྲི་གནང་བར། ཉེར་འགྲོས། སློབ་དཔོན་ལྷག་སྤྱོད་ཉིན་ཤས་སྔོན་དགོངས་པ་རྫོགས་སོང་ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་སློབ་དཔོན་ལྷག་སྤྱོད་ལ་ཆོས་ཀྱི་མཐུན་འགྱུར་ཞུ་རྒྱུའི་གོ་སྐབས་མ་བྱུང་བ་མཁྱེན་པས། དབུགས་རིང་ནར་ནར་མོ་ཞིག་འཐེན། དེ་ནས་ཡང་ཁོང་གིས་ཉེར་འགྲོ་ལ་སྨྲས་པ། འོ་ན་ཁྱོད་ཀྱིས་སློབ་དཔོན་ཆེན་མོ་རིང་འཕུར་གྱི་སྐུ་མདུན་ནས་སློབ་སྦྱོང་བྱས་མྱོང་ངམ་ཞེས་གསུངས་པར་ངན་འགྲོས། ལ་མྱོང། འོན་ཀྱང་ཁོང་ཡང་ཉེ་བའི་ཆར་དགོངས་པ་གཞན་དོན་དུ་གཤེགས་སོང་ཞེས་ཞུས། དེ་ནས་བཅོམ་ལྡན་འདས་ཀྱིས། འོ་ན་ཁྱོད་ཀྱིས། ཀོཎ་ཌི་ནྱ་ཞེས་པའི་བཙུན་པ་དེའི་སྐོར་ཤེས་ཀྱི་ཡོད་དམ་ཞེས་གསུངས་པར་ཉེར་འགྲོས། ལགས་ཡོད་ཤེས་ཀྱི་ཡོད། ང་སློབ་དཔོན་ལྷག་སྤྱོད་ཀྱི་ཆོས་སྡེར་སྡོད་སྐབས་ཀོཎ་ཌི་ནྱ་དང་ཁོང་གི་མཆེད་གྲོགས་བཞི་པོའི་སྐོར་ཐོས་མྱོང་ལ། དེང་སྐབས་ཁོང་རྣམ་པས་བཱ་ར་ནཱ་སིའི་ཉེ་འདབས་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་ནང་སྒོམ་སྒྲུབ་ལ་བརྩོན་བཞིན་ཡོད་པའི་གནས་ཚུལ་ཐོས་བྱུང། གོའུ་ཏ་མ། ང་ད་དུང་ས་ཐག་རིང་པོར་འགྲོ་དགོས་པས་བདག་དགོངས་པ་ཞུ་རྒྱུ་ཡིན་ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་ཕྱག་གཉིས་ཐལ་མོ་སྦྱར་ཏེ་ཉེར་འགྲོ་ལ་ག་ལེར་ཕེབས་ཞེས་གསུངས། དེ་ནས་ཁོང་གིས་ཕྲུ་གུ་ཚོར་ཞལ་ཕྱོགས་ཏེ་སྨྲས་པ། ཡ་གཅེས་ཕྲུག་ཚོ། ད་ང་ཝཱ་ར་ན་སིར། རང་ཉིད་ཀྱི་མཆེད་གྲོགས་རྣམས་འཚོལ་བར། ལམ་ཁ་འདི་བརྒྱུད་ནས་འགྲོ་རྒྱུ་ཡིན། ད་ནི། ཉི་མའང་ཤར་སོང་བས་ཁྱེད་རྣམས་ཀྱང་སོ་སོའི་རང་ཁྱིམ་དུ་ལོག་ཅིག་ཅེས་གསུངས། སངས་རྒྱས་བཅོམ་ལྡན་འདས་ཀྱིས་ཕྱག་གཉིས་ཐལ་མོ་སྦྱར་ཏེ་ཁོང་ཚོར་བཞུགས་གདན་འཇགས་གསུངས་ནས། བྱང་ཕྱོགས་སུ་བཞུར་བཞིན་པའི་ཆུ་བོ་ནེ་རན་ཛ་ན་བརྒྱུད་དེ་བྱོན་སོང། སྤྱིར་ན་ཆུ་བོ་འདི་བརྒྱུད་ནས་བྱོན་ན་ལམ་ཐག་རིང་ཙམ་ཡོད་ཀྱང། འདིར་བགྲོད་ལམ་བདེ་པོ་ཡོད་པ་ཁོང་གིས་མཁྱེན་གྱི་ཡོད། ཆུ་བོ་ནེ་རན་ཛ་ན་བྱང་ཕྱོགས་སུ་བཞུར་ཏེ་མཐར་ཆུ་བོ་གངྒཱར་འཐིམ་འགྲོ་གི་ཡོད་པས།

དོན་དམ་དུ་ཁོང་ནི་གཞན་སུ་དང་ཡང་མི་འདྲ་བའི་དྲན་ཤེས་བརྟན་པོ་ཞིག་ཡིན་པས། ཁོང་གིས་བཅོམ་ལྡན་འདས་ཀྱིས་གང་གནང་བའི་གསུང་ཆོས་ཐམས་ཅད་ཞིབ་ཅིང་ཕྲ་བར་ཐུགས་ཐོག་ཏུ་བཟུང་ཡོད། དེ་ལྟར་ཁྱེའུ་བཀྲ་ཤིས་དང་སྲས་སྒྲ་གཅན་འཛིན་གཉིས་ཀྱི་ཞུ་ངོར། ཁོང་གིས་དོན་ཚན་བཅུ་གཅིག་གི་བདག་ཉིད་ཅན་ཏེ། བཅོམ་ལྡན་འདས་ཀྱིས་ཞིབ་རྒྱས་སུ་གསུངས་པ། མ་ཧེ་འཚོ་ཐབས་ཀྱི་མདོ་དེ་ཉིད། ཞིབ་ཅིང་ཕྲ་བར་བསྐྱར་བཤད་གནང་བས། ཁྱེའུ་བཀྲ་ཤིས་ཀྱིས་ད་ལྟ་ཁོས་བཤད་མ་ཐག་པའི་སངས་རྒྱས་བཅོམ་ལྡན་འདས། ལྟེང་རྒྱས་ཉེ་འདབས་ཀྱི་ནགས་ཀླུང་ཁྲོད་བཞུགས་རིང་གི་རྣམ་ཐར་ཚང་མ་ཉན་ཐོས་ཀུན་དགའ་བའི་ཐུགས་ཐོག་ལ་བཟུང་ཚར་ཡོད་པ་ཤེས། ཁྱེའུ་བཀྲ་ཤིས་ཀྱིས་ཁོ་རང་གི་ལོ་རྒྱུས་བཤད་སྐབས་ཁོས་དགེ་སློང་མ་སྐྱེ་དགུའི་བདག་མོར་ཡང་ཡང་བལྟས་པར། མོ་རང་ཁྱེའུ་བཀྲ་ཤིས་ཀྱི་ལོ་རྒྱུས་ལ་ཉན་རྒྱུར་ཅི་ཙམ་གྱིས་སྤྲོ་སྣང་ཡོད་པ་མོའི་འཛུམ་མདངས་རྒྱས་པའི་སྤྱན་ཟུང་ལས་མངོན་འོང་བས་ན། ཁྱེའུ་བཀྲ་ཤིས་ཀྱིས་སོ་སོས་གང་དྲན་པ་རྣམས་ཅུང་ཞིབ་རྒྱས་ཀྱི་སྒོ་ནས། ཞུ་ཐབས་ལ་དམིགས་བསལ་འབད་པ་བྱས། དགེ་སློང་མ་སྐྱེ་དགུའི་བདག་མོས། ཕྲུ་གུ་ཚོས་ནགས་ཁྲོད་ནས་བཅོམ་ལྡན་འདས་དང་ལྷན་ཅིག་དྲན་པ་ལ་གནས་ཏེ་ཚ་ལུ་མ་བཞེས་པ་སོགས་ཀྱིས་མཚོན། ལྟེང་རྒྱས་ཀྱི་ཕྲུ་གུ་ཚོའི་གནས་ཚུལ་ཐོས་པས་མོ་རང་ཧ་ཅང་མཉེས་པོ་བྱུང།

ཁྱེད་ལ་ཉན་འདོད་ཡོད་དམ། གནས་བརྟན་རྟ་ཐུལ་ནི་དུས་ད་ལྟའི་བར། བཅོམ་ལྡན་འདས་ལ་ལོ་ངོ་བཅུ་ཙམ་རིང་འགྲོགས་པ་ཞིག་ཡིན་ན་ཡང། ཁོང་གིས་བཅོམ་ལྡན་འདས་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་སུ་བཞུགས་པའི་མཛད་རྣམ་གསུངས་པ་ཞིག་ངས་དྲན་མ་བྱུང། དེས་ན། སློབ་དཔོན་རྟ་ཐུལ་ལགས། ཁྱེད་ཀྱིས་ང་ཚོར་བཅོམ་ལྡན་འདས་ཀྱིས་ཆོས་ཀྱི་འཁོར་ལོ་ཐོག་མར་བསྐོར་བའི་སྐོར་དང། དེ་བཞིན་འདས་པའི་ལོ་ངོ་བཅུ་ཡི་རིང་གི་བཅོམ་ལྡན་འདས་ཀྱི་མཛད་པ་འགའ་རེ་གསུང་རྒྱུའི་བཀའ་འཁྲོལ་ཡོད་པར་ཞུ།